གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་འདིའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་དེ་གའི་ལས་བྱེད་བཀྲ་ཤིས་དབང་ཕྱུག་ལགས་ལྷན་དུ་འབྲུག་ཡུལ་ནང་བོད་མི་བཙན་བྱོལ་དུ་འབྱོར་བའི་ཐོག་མའི་སྐབས་ཀྱི་གནས་སྟངས་ལ་གྲོས་གླེང་ཞུས་པའི་དུམ་བུ་གཉིས་པ་དེ་ནང། བོད་མི་སྐྱབས་བཅོལ་བ་ཚོས་འབྲུག་ཡུལ་ནང་རིག་གཞུང་ཐད་ལ་ཤུགས་རྐྱེན་གྱི་སྐོར་གྲོས་གླེང་ཞུ་གི་ཡིན། ད་འབྲུག་ལ་ཡོད་མཁན་བོད་པ་དེ་ཚོས་ཅིག་འབྲུག་པའི་གི་ད་རིག་གཞུང་དང་དེ་འདྲའི་སྒང་ལ་ཅིག་ཞེ་དྲག་གིས་ཕན་ཐོགས་རླབས་ཆེན་པོ་རེད་བསམ་གྱི་འདུག་གཞས་དང་ཞབས་བྲོ་དེ་འདྲ་ཐོག་ཙམ་པར་ཞེ་དྲག་གིས་དེ་ཡིས་ཤུགས་ཤུགས་ཆེན་པོ་རེད་ཤག། ལས་རིམ་དེའི་དུམ་བུ་དང་པོའི་ནང་དུ་བཀྲ་ཤིས་དབང་ཕྱུག་ལགས་ཀྱིས། ཁོང་གི་ནང་མི་ཚོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ས་ཡོངས་རྫོགས་རྒྱ་ནག་དམར་པོའི་དམག་གིས་བཙན་འཛུལ་བྱས་པའི་རྗེས་ལ་བོད་ཀྱི་ལྷོ་བྲག་སྲས་མཁར་དགུ་ཐོག་ནས་འབྲུག་ཡུལ་ནང་དུ་སྐྱབས་བཅོལ་དུ་འབྱོར་ཏེ་བཙན་བྱོལ་བའི་འཚོ་བ་ཐོག་མར་འགོ་འཛུགས་སྐབས་ཀྱི་གནས་སྟངས་སྐོར་ངོ་སྤྲོད་གནང་བ་ཁག་གསན་ཟིན་པ་དང། ཡང་བཀྲ་ཤིས་དབང་ཕྱུག་ལགས་ནི་གློག་བརྙན་དང་ཞབས་གཞས་སོགས་རིག་གཞུང་གི་ཐད་ལ་ཆེད་ལས་པ་ཞིག་ཡིན་སྟབས། བོད་མི་སྐྱབས་བཅོལ་བ་ཚོས་འབྲུག་ཡུལ་ནང་རིག་གཞུང་གི་ཐད་ལ་ཤུགས་རྐྱེན་གྱི་སྐོར་དོ་སྣང་ཆེན་པོ་ཞིག་གནང་འདུག། ད་འབྲུག་ལ་ཡོད་མཁན་བོད་པ་དེ་ཚོས་ཅིག་འབྲུག་པའི་གི་ད་རིག་གཞུང་དང་དེ་འདྲའི་སྒང་ལ་ཅིག་བོད་པ་ཚོས་ཞེ་དྲག་གིས་ཕན་ཐོགས་རླབས་ཆེན་པོ་རེད་བསམ་གྱི་འདུག་ཅིག་ད་དམིགས་བསལ་གྱིས་ད་འབྲུག་གི་ཅིག་རིག་རྩལ་དང་ཅིག་ད་གཞས་ཞབས་བྲོ་དང་དེ་འདྲའི་ཐོག་ལ་ཡིན་ན།

ད་དཔེ་ན་འབྲུག་གི་ད་གཞས་དང་ཞབས་བྲོ་མང་པོ་ཅིག་ད་ད་ཅིག་ག་ལོག་ད་གཞུང་འབྲེལ་གྱི་ཅིག་གྲགས་ཀ་ཅིག་ཡོད་རེད་བ་ཨིན་ཇི་སྐད་ནང་ལོགས་ནས Classical Song and Dance དེ་འདྲ་མང་པོ་ཅིག་ཁོ་རང་རྩོམ་གནང་འདུག་ད་འདི་མ་ཡིན་ཏེ་ད་འདི་ཁོ་རང་ཡ་ཞབས་བྲོ་ཅིག་ཡོད་རེད་ད་འདི་ངེད་ཅག་ཤ་ས་ཟེར་རེད་ད་འདི་གི་ལིང་ལིང་སྔོན་མ་ཡིན་ན་བྱམས་པ་ཆོས་འཕེལ་ལགས་ཞུ་མཁན་ཅིག་ཡོད་རེད་ཁོ་རང་ཡ་སྔོན་མ་འབྲུག་རྒྱལ་པོའི་གི་ད་ཡོད་ན་མེད་ན་གཞས་རྩོམ་གནང་མཁན་ད་འབྲུག་རྒྱལ་པོ་ག་པར་ཕེབས་ན་ཁོ་རང་མཉམ་དུ་ཕེབས་དགོས་ཀི་འདུག་བ་ཕེབས་ནས་ཨ་འདི་སྐབས་དེ་དུས་སྐབས་དེ་དུས་ལ་ཟེར་ཅིག་ལམ་སང་བོར་གཞས་ཚིག་རྩོམ་གདངས་རྩོམ་ཅིག་གཏང་དུས་རྒྱལ་པོ་ད་ཁོར་ཡིན་དཔེ་ཚང་མ་དཔེ་ད་ཧང་སང་དགོས་ཡིན་འགྲོ་ཅིག།

བྲིས་འདུག་བྱས་ཙང་ལོག་ཅིག་ང་རང་ཚོ་བོད་པས་དངོས་གནས་ཅིག་འབྲུག་གི་ཅིག་གཞས་དང་ཞབས་བྲོ་དེ་འདྲ་ཐོག་ཙམ་པར་ཞེ་དྲག་གིས་འདི་ཤུགས་ཤུགས་ཆེན་པོ་རེད་ཤག། ད་འབྲུག་ནང་ལོགས་ད་འཚོ་བའི་གནས་སྟངས་ཆ་བཞག་ནས་ར་ད་ལྟའི་ཆ་ལ་ད་ངེས་པ་གི་ད་ར་རེད་ཅིག་བོད་པ་ཟེར་དུས་ཙམ་པ་ལ་མི་ཚང་མས་ཅིག་ཁ་མིག་ཡར་ས་ཡར་ལྟ་བྱེད་ས་ཅིག་དང། ཨ་ནི་དམིགས་བསལ་གི་ད་ཚོང་ཉོ་གར་ཡོང་དུས་ཙམ་པ་ལ་ད་འདི་རྒྱ་གར་དང་འབྲུག་གི་བར་ལ་ས་མཚམས་དང་ད་ཕུན་ཚོགས་གླིང་དང་ཨ་ནི་ག་ས་ཤི་ལི་གུ་རི་ཟེར་ཅིག་ཡོད་རེད་འདིའི་ནང་ལོགས་ནས་ཅིག་ད་རྒྱ་གར་གི་ཚོང་པ་འདི་ཙམ་ཉོ་དགོས་དུས་ཙམ་པ་ཁོ་ཚོས་ཀྱི་ཅིག་བོད་པ་ཟེར་དུས་ཙམ་ནས་ཡང་ཅིག་ད་ད་ལོག་གར་ཏན་ཏན་ཡོད་རེད

ཧ་ཧ་ལས་པའི་སྐྱོ་པོ་རེད་ཅིག་ཚང་མ། དེ་ལབ་པའི་དེ་སློབ་ཁྲིད་བྱེད་དེ་ཚང་མ་ཧིན་དྷི་ནང་ལོགས་རྐྱང་རྐྱང་བྱེད། ད་ང་ཚོའི་བོད་གཞུང་སློབ་གྲྭ་དེ་ཅིག་དགེ་རྒན་ཚང་མ་ཅིག་ད་གཡས་གཡོན་གྱི་རྒྱ་གར་གྱི་ནང་ལོགས་ནས་ཅིག་གྲོང་ཁྱེར་ཆེ་ཁག་མཐུན་འགྱོག་གི་དགེ་རྒན་རྐྱང་རྐྱང་ཞེ་བ། ལྡེ་ལི་དང་ཆན་དི་ཀར་དང་ཨ་ཚང་མ་ལབ་པའི་དེ་ལབ་ནའི་དེ་ཨིན་ཇི་ནང་ལོགས་ལབ་བྱེད་དུས་ཙམ་ནས་ཨ་ཞེ་དྲག་གི་ག་ལོར་ཡར་ཐོན་ཡར་ཐོན་ཅིག་ཤུགས་ཆེན་པོ་རེད་ཤག། གཅིག་ག་རེ་ན་ད་ལྟ་རྩེད་མོའི་རྩེད་འགྲན་ཡིན་ནའང་རེད་སློབ་གྲྭའི་ནང་ལོགས་ཅིག་ལྟ་ཅིག་སློབ་སྦྱོང་མ་ཡིན་པའི་རྒྱུན་ལྡན་གྱི་ཅིག་རྣམ་གཞག་དེ་ཕལ་ཞེ་དྲག་གི་ག་ལ་བར་ཅིག་ཡར་ཐོན་ཅིག་ཏན་ཏན་རེད་ཤག་ད་ང་རང་ཚོ་བ་ལང་ཚོ་བ་ཅིག་སྐྱོ་ཤོས་དེ་ཞུས་པ་རུ་བྱས་ན། ད་དཔེར་ན་ང་ཚོ་ང་རང་འདྲ་པོ་བྱས་ན་ཁྱིམ་ཚང་དེ་དང་སློབ་གྲྭ་ནས་ཐག་རིང་པོ་རེད།

ལགས། གོང་གི་གནས་ཚུལ་དེ་དག་ནི་དེ་གའི་ལས་བྱེད་བཀྲ་ཤིས་དབང་ཕྱུག་ལགས་ནས་འབྲུག་ཡུལ་ནང་དུ་བཙན་བྱོལ་དུ་འབྱོར་བ་དང་དེ་རྗེས་རྒྱ་གར་དུ་གཞིས་ཆགས་པའི་སྐབས་ཀྱི་མཐོང་ཐོས་གནས་ཚུལ་ངོ་སྤྲོད་གནང་བ་ཁག་རེད། ང་ཚོའི་ལས་རིམ་འདི་ཞུ་མཚམས་དེ་གར་བཞག་གི་ཡིན་ལས་རིམ་གསན་པར་ཐུགས་རྗེ་ཆེ།